ད་རེབ་ཆུ་རུད་ཀྱི་ལས་རིམ་འདི་ན་ལུས་གཉེན་སེམས་མི་བྱམས་དང་སྤུན་སེམས་འདི་ཚོ་ག་ར་ལུས་སེམས་མི་ཀན་སྤྱོད་ཀྱི་མཚན་འདི་གི་ན་ན་ལུས་ཅའི་མ་སི་ད་ཁྲིད་འདི་གི་བས་ད་རེ་ང་བཅས་ཚོ་ག་ར་གི་ན་ན་ལས་ར་སེམས་བཙུགས་འདི་གི་བས་ཆེ་ཕམ་སྤུན་ཆ་འདི་ཚོ་གི་ལས་གཞོམ་བྱིས་པའི་གཉེན་སེམས་བྱིམས་རུ་བྱིས་པའི་ཆིན་ཀན་སྤྱོད་ཀྱི་ཆེ་ག་ར་ལུས་ན་མ་སི་མེ་ཅི་ལ་སྦོམ་ནའོ་སེ་ཤུ་ནི།

སེམས་གཙུག་བདེ་བའི་ཉན་སྡིག་པའི་ཡོམ་རོ་བྱེད་པའི་ཕྱིན་ཆད་ག་ར་གི་ན་ན་ལེ་ར། སེམས་ཀྱི་ན་ན་ལེ་ར་བྱེད་ཀྱི་ན་མ་སེམས་མེད་ཀྱི་བྱིན་རླབས། བདུད་རྩི་མེད་དགའ་ཚོལ་འཇུག་བདེ་བའི་བྱེད་ཕམ་སྤིན་ཆ་དུས་ཚོད་ཀྱི་ལས་གཞོམ་ཅི་བས་བསྟན་འདི་བྱུང། ཁ་ཆེ་བ་ར། བྱེད་ཕམ་སྤིན་ཆ་དུས་ཚོད་ཀྱི། བདུད་རྩི་མེད་ཀྱི་ང་རྒྱལ་འཁྲིལ་བའི་ཁ་ལས་རླབས་རོ་བྱེད་པའི་ཕྱིན་ཧིར་སེ་རླབས། ཉན་ཡང་ཅི་བས་ང་རྒྱལ་ཚུལ་གྱི་ན་མ་སེམས་དྲུག་གི་སྒོ་ལས་པའི་ང་རྒྱལ་ཚུལ་གྱི་ན་མ་སེམས་མེད་ཀྱི། Crime། ང་རྒྱལ་གྱི་གཟུགས་ཁ་ལུ་བྱུམ།

ད་རེས་ཆུ་རགས་ཀྱི་ལས་རིམ་གྱི་ནང་ཞིང་ང་ལྕེ་ཚོས་མནའ་མ་སེམས་རྨིས་ལས་གཞོམ་གཅིག་གི་ཀུན་ལས་ཧ་གོ་ནི་གི་བསྟན་ལུགས་རྨིས་ད་ལས་གཞོམ་འདི་ཚོས་ག་དུལ་ཆེམ་ཨི་མོ་སི་ལབ་རོ་ཅི་བས་ཅིན་ཕྱིལ་བི་ཁ་ལབ་རོ་ཅི་བས་ཅིན་འདི་ཟི་མེག་ཨིསྟ་ཨིས་གི་ན་ན་ལས་ཁོང་འདི་ཟི་མེ་ཅུན་ཅིམ་གྱིས་ང་གཅིག་གི་ཧ་གོ་དི་བས་དུ་ད་བེ་ཏལ་ཧེམ་སེ་ལབ་ཨི་མེ། ད་འདི་ཟི་མེ་གི་ཡེ་ཤུ་མ་ཤི་ཀ་འདི་བེ་ཏལ་ཧེམ་གི་འདི་ཟི་མེ་གི་ཁྲོམ་གྱི་ན་ལུ་ཁོ

ད་དུས་སུ་མེད་ཀི། འདི་གི་ནང་ཤིང་ང་ཅེ་གི་དོ་རུ་ར་ང་ཅེ་གི་ཨང་གསུམ་པོ་ནལ་ཏག་དུས་འཇོག་ད་ལུ། ཧེ་རོད་གེ། དུས་ལོ་རྒྱུ་དུས་ཚོད་ཁོ་གི་ཧ་གོ་དུས་ཧོམ་ད་ལུ། ཁོ་གི་ན་ན་ལེ་ར་ན་མ་ས་མེད་གི་མ་གུ་ཆ་དུས་བེ་དུ། ག་གི་ཀུ་ལེ་ཡོད་ཤུ་མ་ཤི་ཀ་ཅེ་མི་གུ་ལེ་བེ། ཡོད་ཤུ་མ་ཤི་ཀ་ང་ཅེ་མི་དུས་ཚོད་ལུ་ཅབ་ཟེ་ནི་གི་བསྟན་ལུ་ཅན་ཅི་མི། ང་ཅེ་ཚོད་མི་དུས་ཚོད་དུས་བེ་གི་ན་ན་ལེ་ར་ང་ཅེ་ན་མ་ས་མེད་གི་ཀ་ངལ་ད་དུ་ངལ་བག་དུས་བེ་དུ། སི་ལབ་ད་དུས་བེ་ང་ཅེ་མི་དུས་ཚོད་ལུ། ཡེ་ཤུ་མ་ཤི་ཀ་གི་སྐུ་མདུན་ལ་ང་ཚོས་ལྗོངས་མ་མནོ་བསམ་དེ་ཧེ་རོ་དགས་ཁོ་གི་མནོ་བསམ་ཁ་ལོ་མ་གོ་ཆགས་དེ་འདུག་ཟེར་ལབ་པའི་ལོ་རྒྱུས་ང་ཅིག་གི་ཧ་གོ་ཡི། དེ་གི་སྟེང་ལས་དོ་རུང་ཨང་བཞི་གི་ནང་ནས་ང་ཅིག་རྟགས་དེ་འཇོག་ད་ལོ་དེ་གི་ཤུ་ལས། དེ་གི་སྟེང་ལས་ར་ཧེ་རོ་ལྕམ་ཅི་མེ་མེ་དོ་རུ་ར་ཅིབ་པྲིས་ཏི

དེ་ལས་ནི་འདི། འདི་བིག་ན་ན་ལ་ང་ཆ་བཟོས་དུས་བྱོ་ཨི། ད། ཁ་ཆོ་ར། ང་ཆ་མི་འདི་ཚོ། ང་ཆ། འབྲུག་རྒྱལ་ཁབ་ན་ལོ་འདི་མི་མི་འདི་ཚོ། ཨ་ནི་ཚོ་མེ་གི། མ་སི་མ་རེ་སི་ལབ་ད་ལོ། འདི་ཚོའི་ཁ། སེག་འདི་ཏག་འདི་བའི་ཅམ་ཅི་ང་ཆ་གི། ད་ང། ང་ན་འདི་ཚོ་མེ་གི་བྱུམ་ད་ལོ། ང་ཆ་ག་ཏི་ཚོ་ནི་མོ་ང་ཆ་བཙོན་ན་ལོ་ཚུག་འདི་བྱང་མེ་ན། འདི་ང་ལེ་མ་མེ་གི་ལ་བ་ལོ་ང་ཆ་ལབ་འདི་ཚོ་དམ། ད་ཆོས་གི་མ་སི་སི་ལབ་ད་ག་ཆི་བ་སི་སེ་སེབ་མོ།

ཐུགས་ཉིད་ཟིལ་ལ་བིན། ད་ང་ཅི་གི་སེམས་ཀྱི་ནང་ན་ཐུགས་ཉིད་མི་བུར་བྱོ་ཅི་ང་ཅི་ཤི་ཤོ་སུ་མེ་ཨིན། ང་ཅི་ཤི་དི་ཡ་སོབ་སུ་མེ། དེ་ཡན་ཅི་དི་སུ་མེ་ཤི་དི་ཡ་སོབ་ད་ལུ་ང་ཅི་ཚུ་རྨིས་པའི་མི་དུས་ང་ཅི་ཚུ་རོ་བེ་དུའུ། ང་ཅི་ཚུ་རོ། ད་རོ་གི་ནང་ན་ལེ་ར་ཁོ་རྣམས་སུ་མེ་སེམས་འཇུ་དི་བེ། ཁོ་གི་རྣམས་སུ་ལ་ལན་ལེ་ཤོམ་ཅི་ཐབ་དི་བེ།

ལས་སྨོན་ལམ་བཏབ་ད་ལོ་དཀོན་མཆོག། ཁྱེད་རང་ངེད་ཀྱི་སེམས་ཀྱི་ནང་ན་ལས་ར་དམ་པའི་ཐུགས་ཉིད་ཀྱི་བཀའ་གྱིས་གནང་ཞིང་ངེད་ཀྱི་ཁ་ལས་ཐན་ཏེ་འཇོག་ད་ཏི་འདི་བས་འདི་ཁ་ལས་ཐན་ད་ཏི་འདི་བས་ཕ་བསླབ་ད་ཏི་འདི་བས་ལས་གཞོམ་ཅི་བས་ཐན་ཏེ་འཇོག་གེ། འདི་གསུམ་ངང་གིས་ལས་གཞོམ་ཐན་ཏེ་འཇོག་གེ་སེ་ལབ་ད་ལོ་ང་ཅག་གི་ལག་ལེན་ནས་འདི་གསུམ་བས་ཐབས་འདི་འཇོག་ད་ལོ་ང་ཆོས་ཚུལ་གྱི་རྣམ་གཞན་བས་ལས་གཞོམ་ཅི་བས་རྨི་འདི་ཚུལ་ལག་ལེན་ཐབས་སུབ་སེ་ལབ་པའི་ལོ་རྒྱུས་ང་ཅི་ཧ་གོ་ཏི་བས་ཀྱི། འོང་ནི་བས་ནི་འདི་གིས་ང་ཅག་རྨི་འདི་ཚུལ